སོ་ནམ་ལོ་སར་ནི་ལྷོ་ཀོ་རི་ཡ་དང་ཝེ་ཏེ་ནམ་རྒྱ་ནག་ཕི་ལི་པིན་ཨིན་ཌོ་ནེ་ཤི་ཡ་དང་མ་ལེ་ཤི་ཡ་སོགས་གླིང་ཆེན་ཨེ་ཤི་ཡའི་རྒྱལ་ཁབ་ཚོའི་གལ་གནད་ཆེ་བའི་ལོ་འཁོར་གྱི་རྟེན་འབྲེལ་གྱི་ཉིན་མོ་དེ་ཡིན་པ་རེད། གླིང་ཆེན་ཨེ་ཤི་ཡའི་ས་གནས་མང་པོར་མི་ཚོས་ལོ་གསར་རྟེན་འབྲེལ་དུས་རིང་ལ་གྲོགས་པོའི་ཚོགས་པ་མཉམ་འཛོམས་དང་ཕན་ཚུན་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་བྱེད་པ་སོགས་བྱས་ནས་ལོ་གསར་ལ་རོལ་གྱི་ཡོད་པ་རེད། ནུབ་ཕྱོགས་རྒྱལ་ཁབ་ཁག་གི་གྲོང་ཁྱེར་ཆེ་ཁག་དེ་དག་ནང་ལ་ཡང་རྟེན་འབྲེལ་གྱི་ལས་འགུལ་སྤེལ་ནས་ཕྱི་ཕྱོགས་ནས་ཡོང་བའི་མི་ཚོར་རྟེན་འབྲེལ་གྱི་བྱེད་སྒོ་ལོངས་སུ་སྤྱོད་རྒྱུ་ཡོད་པ་བྱས་ཡོད་པ་རེད། གླིང་ཆེན་ཨེ་ཤེ་ཡའི་སོ་ནམ་ལོ་གསར་ལ་བསུ་བ་ཞུ་བའི་སྐབས། བྱེད་སྒོ་སྣ་ཚོགས་ཤིག་ཡོད་པ་དང་རླུང་འཕྲིན། ཆེས་མཛེས་གཟུགས་མཐོང་བརྙན་འཕྲིན་ཁང་ནས་རྒྱལ་ཁབ་ཁག་གི་སོ་ནམ་ལོ་སར་གྱི་ཁྱད་ཆོས་སྐོར་གནས་ཚུལ་སྤེལ་ཡོད་པ་རེད་དཔེར་ན་ཝེ་ཐི་ནམ་ལ་སོ་ནམ་ལོ་སར་ལ་རྟེན་འབྲེལ་བྱེད་པའི་སྐབས་ལམ་འགྲོ་ཡོང་བའི་ཆེད་རས་དམར་པོ་བེད་སྤྱོད་དང་དར་རྒྱས་ཕུན་སུམ་ཚོགས་པ་ཡོང་ཆེད་རས་སེར་པོ་བེད་སྤྱོད་བྱེད་ཀྱི་ཡོད་པ་རེད་ད་དུང་རྒྱ་སྐད་ལ་ཙུང་ཙེ་ཟེར་བའི་ལོ་མའི་ནང་འབྲས་བཙོས་པར་སྨན་སྣ་བརྒྱབ་པ་དེ་འདྲ་བླུགས་པ་སྟོན་མོར་བེད་སྤྱོད་བྱེད་ཀྱི་ཡོད་པ་རེད། ལྷོ་ཀོ་རི་ཡར་དཔྱིད་གསར་དུས་ཆེན་གཏོང་བའི་སྐབས་འབྲས་ཞིབ་བརྫིས་ནས་སྔོན་མའི་དུས་རབས་ཀྱི་དངུལ་ཊམ་ཀ་ལྟ་བུའི་བཟོ་དབྱིབས་སྒོར་སྒོར་བཟོས་ནས་གླང་ཤ་བེད་སྤྱོད་བྱས་ནས་ཐུག་པ་བཏུང་ཡོད་རེད་དེ་ནི་ལོ་གསར་པའི་ནང་དཔལ་འབྱོར་ཡག་པོ་དང་གང་ཅིའི་ཐད་དར་རྒྱས་ཡོང་ཡས་ཀྱི་རྣམ་པ་མཚོན་ཡས་ཀྱི་ཆེད་དུ་ཡིན་པ་རེད་ཐའེ་ཝན་ལ་ཤིང་ཏོག། ཨ་ན་སྐད་གྲགས་ཆེན་པོ་ཡོད་སྟབས་དེས་ལོ་གསར་གྱི་སྐབས་ཟས་རིགས་སྣ་ཚོགས་བཟོས་ཡོད་པ་རེད་ཉེ་བའི་ལོའི་ནང་ཤིང་ཏོག་ཨ་ན་དེ་ཆབ་སྲིད་ཀྱི་ལག་ཆ་ཞིག་ལ་གྱུར་ཡོད་པས་ཐེ་ཝན་དང་རྒྱ་ནག་སྐམ་སའི་དབར་འབྲེལ་བ་ཛ་དྲག་ཆེན་པོར་གྱུར་བར་བརྟེན་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་ནག་གིས་ཐེ་ཝན་ནས་ཤིང་ཏོག་ཨ་ན་ནང་འདྲེན་བྱེད་རྒྱུ་བཀག་སྡོམ་བྱས་ཡོད་རེད། དེ་བཞིན་ལོ་གསར་པའི་སྐབས་མི་ཚོས་ལྟོ་ཆས་འདྲ་མིན་བཟོས་པ་མ་ཟད་འཛམ་གླིང་ས་གནས་ཁག་གི་མི་ཚོས་ལོ་གསར་པ་དེའི་རིང་བྱ་བ་ལམ་དུ་ཡོང་བའི་སྨོན་ལམ་འདེབས་ཀྱི་ཡོད་པ་རེད། དེ་བཞིན་བཙན་བྱོལ་བོད་མི་ལྟེ་གནས་བཞུགས་སྒར་རྡ་རམ་ས་ལར་ཡང་རེས་གཟའ་སྤེན་པའི་ལོ་གསར་གྱི་སྐབས་དགེ་འདུན་པ་ཚོས་ཐོ་རེངས་གསོལ་འདེབས་སྨོན་ལམ་གྱི་ཚོགས་ཤིག་ཚོགས་གནང་ཡོད་པ་རེད། དེ་མིན་ལོ་འཁོར་བཅུ་གཉིས་བརྩི་སྲོལ་ཡོད་པ་ལྟར་འདི་ལོ་འབྲུག་ལོ་ཡིན་པ་རེད། འབྲུག་ལོ་དེ་སྟོབས་ཤུགས་དང་སྐྱེ་སྟོབས་ཀྱི་མཚོན་རྟགས་ཤིག་ལ་བརྩི་གི་ཡོད་པས་དེར་བརྟེན་འབྲུག་གི་ལོ་ལ་ག་དུས་ཡིན་ནས་ཕྲུ་གུ་སྐྱེ་ཚད་དེ་མང་བ་ཡོད་པས་རྒྱ་རིགས་གནས་སྡོད་བྱེད་ཡུལ་ན་འབྲུག་ལོའི་ཕྲུ་གུ་སྐྱེ་ཡས་ཀྱི་མཐོ་རླབས་ཤིག་ལངས་རྒྱུ་ཡིན་པ་རེད་རྒྱ་ནག་གི་མི་འབོར། ཐོག་གི་མཁས་པ་ཀྲའེ་ཀྲང་ཝུའུ་ཡིས་གསལ་སྟོན་བྱས་དོན། མི་ཚོ་འབྲུག་གི་ལོ་ལ་དགའ་པོ་ཡོད་པའི་སྲོལ་རྒྱུན་ལ་བརྟེན་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཕྲུ་གུ་སྐྱེ་ཚད་མང་དུ་འགྲོ་རྒྱུ་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་པའི་འགྲེལ་བརྗོད་བྱས་ཡོད་པ་རེད། དེ་བཞིན་ཉེ་བའི་ལོའི་ནང་རྒྱ་ནག་གི་ཕྲུ་གུ་སྐྱེ་ཚད་དེ་མུ་མཐུད་ནས་ལོ་རྒྱུས་ཀྱི་གྲངས་ཚད་དམའ་ཤོས་དེར་མར་ཆག་ཡོད་པས་མི་འབོར་ཉུང་དུ་འགྲོ་བའི་རྣམ་པ་དེ་ཇེ་ཞན་ཇེ་སྡུག་ལ་འགྲོ་ཡི་ཡོད་པ་རེད། གཞུང་ཕྱོགས་ནས་སྡོམ་རྩིས་བྱས་པར་གཞིགས་ན་རྒྱ་ནག་ལ་ན་ནིང་ཕྲུ་གུ་སྐྱེས་པའི་མི་འབོར་དེ་ཁྲི་དགུ་བརྒྱ་བཅུ་མེད་གཉིས་ཡིན་པས་དེ་ནི་མི་འབོར་བསྡོམས་འབོར་ནང་ལོ་གཉིས་རྒྱུན་མཐུད་ནས་ལྡོག་ཕྱོགས་ཀྱི་མི་འབོར་ཉུང་དུ་ཕྱིན་ཡོད་པས་དེས་དཔལ་འབྱོར་གོང་འཕེལ་ལ་ཚོད་དཔག་བྱེད་ཐབས་མེད་པའི་འགོག་རྐྱེན་བཟོ་རྒྱུ་ཡིན་པའི་གསལ་སྟོན་བྱས་ཡོད་པ་རེད།